ཨེ་ཤེ་ཡ་རང་དབང་རླུང་འཕྲིན་ལས་ཁང་གི་བོད་སྐད་སྡེ་ཚན་ནས། དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ། རབ་གནས་ཆུ་ཡོས་ལོའི། བོད་ཟླ་དགུ་པ་དབྱུག་ཟླའི་ཚེས་བཅུ་བདུན་དང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཟླ་བ་བཅུ་པའི་ཚེས་སུམ་ཅུ། རེས་གཟའ་ཟླ་བའི་ཉིན་གྱི་ལས་རིམ་དེ་ད་ལྟ་འགོ་འཛུགས་ཞུ་བ་ཡིན། ཐེངས་འདིའི་ལས་རིམ་དེ་བཀོད་སྒྲིག་གནང་མཁན་རིག་འཛིན་ཆོས་སྒྲོན་ལགས་དང། གསར་འགྱུར་དང་ལེ་ཚན་ཁག་ངོ་སྤྲོད་ཞུ་མཁན་ཕྲན་ལྷུན་གྲུབ་ཚེ་རིང་གིས་མཛའ་བརྩེའི་འཚམས་འདྲི་ཞུ་བ་དང་ཆབས་ཅིག་ཐེངས་འདིའི་ལས་རིམ་དེ་རིམ་པས་སྙན་སྒྲོན་ཞུ་བ་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མར། མགོན་པོ་སྐྱིད་ལགས་ནས་མུ་མཐུད་ངོ་རྒོལ་ལས་འགུལ་སྤེལ་བཞིན་ཡོད་ཀྱང། རྒྱ་ནག་གཞུང་འབྲེལ་ཉེན་རྟོག་པ་ཚོས་ངོ་རྒོལ་སྐབས་པར་དང་བརྙན་ལེན་པར་དམ་དྲག་ཤུགས་ཆེ་བྱེད་བཞིན་ཡོད་པའི་སྐོར། དེ་རིང་གི་གལ་ཆེའི་གསར་འགྱུར་ཁག་ཅིག་དང། ཚན་རིག་དང་ནང་ཆོས་གཉིས་མཐུན་ཐབས་མེད་པའི་ལྟ་ཚུལ་དེ་ལའང་འགྱུར་བ་ཆེན་པོ་འགྲོ་བཞིན་ཡོད་པའི་སྐོར། གནས་ཚུལ་བཏང་འཇོག་བྱུང། བོད་བརྒྱུད་ནང་བསྟན་གྱི་ནང་བར་དོ་ཞེས་པའི་ཐ་སྙད་འདི་ནི་ཤི་ནས་སྐྱེ་བ་མ་བླངས་པའི་བར་མཚམས་ཀྱི་དུས་སྐབས་དེར་ངོས་འཛིན་བྱེད་ཀྱི་ཡོད་པ་བཞིན། ཆོས་ལུགས་གཞན་གྱི་ནང་བར་དོ་དང་འདྲ་བའི་ཐ་སྙད་ཡོད་ཀྱང། བོད་པའི་རིག་གཞུང་ནང་གི་བར་དོ་ནང་བཞིན་ཁྱད་ཆོས་གྲ་རྒྱས་པ་ཞིག་མེད་པ་རེད། ཚན་རིག་དང་ནང་པའི་ལྟ་གྲུབ་ཐོག་ཉམས་ཞིབ་གནང་མཁན་སེར་བྱེས་མཁས་སྙན་གྲྭ་ཚང་གི་རྒན་བེ་རི་བསོད་ནམས་དབང་ཕྱུག་ལགས་ཀྱིས། བར་དོའི་ངོ་སྤྲོད་དང་ལྷན། བར་དོའི་གྲུབ་མཐའ་སོགས་ཀྱི་ཐད་ལ། འགྲེལ་བརྗོད་གནང་བ་ཞིག་དང། མཇུག་ཏུ། བདུན་རེའི། དཔྱད་བརྗོད་གླེང་སྟེགས་ཀྱི་ལེ་ཚན་བཅས་གསར་འགྱུར་གྱི་རྗེས་སུ་རིམ་པས་སྙན་སྒྲོན་ཞུ་བ་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མར། མགོན་པོ་སྐྱིད་ལགས་ནས་མུ་མཐུད་ངོ་རྒོལ་ལས་འགུལ་སྤེལ་བཞིན་ཡོད་ཀྱང། རྒྱ་ནག་གཞུང་འབྲེལ་ཉེན་རྟོག་པ་ཚོས་ངོ་རྒོལ་སྐབས་པར་དང་བརྙན་ལེན་པར་དམ་དྲག་ཤུགས་ཆེ་བྱེད་བཞིན་ཡོད་པའི་སྐོར། ང་ཚོའི་བཞུགས་སྒར་གྱི་ས་གནས་ཀྱི་གསར་འགོད་པ་ཡེ་ཤེས་ཟླ་བ་ལགས་ཀྱིས་བཏང་གནང་བ་ཞིག་གཤམ་ལ་གསན་རོགས་གནང། འདི་ལོའི་སྤྱི་ཟླ་བརྒྱད་པ་ནང་རྡོ་རྗེ་བཀྲ་ཤིས་ལགས་ཀྱི་གཅེན་མོ་མགོན་པོ་སྐྱིད་ལགས་ནས་རྡོ་རྗེ་བཀྲ་ཤིས་ལགས་ཀྱི་དྲང་བདེན་མིན་པའི་ཁྲིམས་ཆད་ལ་བསྐྱར་ཞིབ་དགོས་པའི་ངོ་རྒོལ་དང་འབྲེལ་རྒྱ་ནག་གཞུང་འབྲེལ་ཉེན་རྟོག་པའི་གཅར་རྡུང་གིས་ཡར་ལངས་མི་ཐུབ་པའི་གནས་སུ་བསྐྱལ་ཡོད་པ་བཞིན་ཁོ་མོས་སྤྱི་ཟླ་དགུ་པ་དང་བཅུ་པ་གཉིས་ནང་མུ་མཐུད་ངོ་རྒོལ་བྱས་ཡོད་ཀྱང་རྒྱ་ནག་གཞུང་འབྲེལ་ཉེན་རྟོག་ཚན་པ་ཚོས་ཁོ་མོས་ངོ་རྒོལ་སྐབས་བཙན་ཐབས་ཀྱིས་བཀག་འགོག་དང་པར་དང་བརྙན་ལེན་མི་བཅུག་པ་དང། ཁ་པར་བཙན་འཕྲོག་བྱས་པ་སོགས་དམ་དྲག་བཙན་ཤེད་བཀོལ་བཞིན་ཡོད་པ་བོད་ཕྱི་ནང་གཉིས་ཀྱི་བོད་མི་གཉིས་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་བྱུང་གོང་ཞུས་འབྲེལ་ཡོད་ཅིག་ནས་མུ་མཐུད་བརྗོད་དོན་ལ་མགོན་པོ་སྐྱིད་ལགས་ནས་འདི་ལོའི་ཕྱི་ཟླ་བརྒྱད་པའི་ནང་བོད་ལྗོངས་མི་དམངས་མཐོ་རིམ་ཁྲིམས་ཁང་དུ་ཞུ་གཏུག་ངོ་རྒོལ་དང་འབྲེལ་ངོ་རྒོལ་ལས་འགུལ་མུ་མཐུད་སྤེལ་བཞིན་ཡོད་ན་ཡང་ད་ལྟའི་ཆར་རྒྱ་ནག་གཞུང་འབྲེལ་ཉེན་རྟོག་པ་ཚོས་ཁོ་མོར་དམ་དྲག་བྱེད་ཤུགས་ཆེ་རུ་ཕྱིན་ཡོད་པ་དང་ཁོ་མོས་མུ་མཐུད་སྤྱི་ཟླ་དགུ་པ་དང་བཅུ་པ་གཉིས་ནང་རྡོ་རྗེ་བཀྲ་ཤིས་ལགས་ཀྱི་འབྲེལ་ཡོད་ཁྲིམས་ཀྱི་ཡིག་ཆ་ཁག་ལ་ཞིབ་བཤེར་བྱེད་རྒྱུ་དང། ཁྲིམས་ཁང་གི་ནོར་འཁྲུལ་ཅན་གྱི་ཐག་གཅོད་དེར་བསྐྱར་ཞིབ་བྱེད་དགོས་པའི་ཞུ་གཏུག་ངོ་རྒོལ་ལས་འགུལ་སྤེལ་ཡོད་ན་ཡང་ཉེན་རྟོག་པ་ཚོས་བཀག་འགོག་དང་གཅར་རྡུང་གི་གནས་སྟངས་རྒྱུན་ལྡན་ལྟར་ཡིན་སྐོར་འགྲེལ་བརྗོད་གནང་བྱུང། མགོན་པོ་སྐྱིད་ལགས་ནས་མངོན་གསལ་དོད་པོའི་ངང་འདི་ལོའི་ཕྱི་ཟླ་གསུམ་པ་དང་བཞི་པ་ལྔ་པ་དྲུག་པ་བདུན་པ་བརྒྱད་པ་བཅས་སུ་རིམ་པ་བཞིན་སྤུན་མཆེད་རྡོ་རྗེ་བཀྲ་ཤིས་ལ་གློད་བཀྲོལ་དང་ཐུག་འཕྲད་དང་དྲང་བདེན་མིན་པའི་ཁྲིམས་ཆད་ལ་བསྐྱར་ཞིབ་དགོས་པའི་ངོ་རྒོལ་བྱས་ཡོད་ཀྱང་རྒྱ་ནག་གཞུང་འབྲེལ་ཉེན་རྟོག་པ་ཚོས་ཁོ་མོ་མི་མང་གིས་མི་མཐོང་ཆེད་རས་ཡོལ་གྱིས་གཡོགས་པ་དང་རྗེས་སུ་གཅར་རྡུང་དང་བཀག་ཉར་སོགས་ཀྱི་བཙན་ཐབས་བཀོལ་ཡོད་པ་རེད་ལ། འདི་ལོའི་ཕྱི་ཟླ་བརྒྱད་པའི་ཚེས་ཉིས་རྩ་གསུམ་ཉིན་བོད་ལྗོངས་མི་མང་མཐོ་རིམ་ཁྲིམས་ཁང་དུ་སོང་ནས་ཞུ་གཏུག་སྐབས་ཉེན་རྟོག་པ་ཚོས་ཁོ་མོ་གཅར་རྡུང་གིས་ཡར་ལངས་མི་ཐུབ་པའི་གནས་སུ་ལྷུང་ཡོད་པ་དང། དེའི་རྗེས་ཁོ་མོའི་ཞུ་གཏུག་ངོ་རྒོལ་ཀྱི་བརྙན་དང་དཔར་རིས་རིགས་དྲ་ལམ་དུ་མཐོང་རྒྱུ་མེད་པར་ཟླ་བ་གཉིས་ཕྱིན་ཡོད་པ་དང། བོད་གནས་ལྟ་ཞིབ་ཁང་གི་ཉམས་ཞིབ་པ་པད་མ་རྒྱལ་ལགས་ནས་མགོན་པོ་སྐྱིད་ལགས་ནས་མུ་མཐུད་ངོ་རྒོལ་བྱེད་བཞིན་ཡོད་ཀྱང་རྒྱ་ནག་གཞུང་གིས་ཁོ་མོའི་ངོ་རྒོལ་གྱི་བརྙན་དང་དཔར་དག་བོད་ནང་གི་མི་མང་གིས་མི་ཤེས་ཐབས་དང་རྒྱལ་སྤྱིའི་སྟེང་མི་མཐོང་ཆེད་བཀག་སྡོམ་བྱེད་བཞིན་པ་གསལ་པོ་ཡིན་པ་བརྗོད་བྱུང། ཉེན་རྟོག་པ་གང་འཛིན་གོ་ནོར་རེད་འདི་སྐོར་གི་བརྙན་དང་པར་དང་དུ་ཚང་མ་བཀག་སྡོམ་བྱས་འདུག་ད་ལྟ་བྱེད་དགོས་ཡག་གི་རྒྱུ་རྐྱེན་གཙོ་བོ་དེ་ག་ཟེར་ན་བོད་ནང་ལོགས་ཀྱི་མི་མང་རེད་ལྷག་པར་དུ་རྒྱལ་སྤྱིའི་མི་མང་གིས་མི་ཤེས་པ་དང་མི་མཐོང་ཡག་གི་ཆེད་དུ་དམ་དྲག་བྱས་ནས་བཀག་སྡོམ་བྱེད་ཀྱི་ཡོད་པ་དེ་ཧ་ཅང་གསལ་པོ་རེད། རྒྱ་ནག་གཞུང་གིས་རྡོ་རྗེ་བཀྲ་ཤིས་ལགས་སུ་ཕྱི་ལོ་ཉིས་སྟོང་བརྒྱད་ལོ་བོད་ནང་ས་བྱི་ཞི་རྒོལ་ཆེན་མོའི་སྐབས་བོད་མི་ཞི་རྒོལ་བ་ཚོར་རྒྱབ་སྐྱོར་བྱས་ལུགས་དང། བཙན་བྱོལ་བོད་མིའི་སྤྱི་ཚོགས་ཁྲོད་མ་དངུལ་གྱི་ཞལ་འདེབས་སྤྲོད་ལུགས་བརྗོད་ནས་ཚེ་བཙོན་གྱི་ཁྲིམས་ཐག་བཅད་དེ་ལོ་བཅོ་ལྔ་འགྲོ་བཞིན་ཡོད་པ་དང། ཁོང་གི་གཅེན་པོ་རྡོ་རྗེ་ཚེ་བརྟན་ལགས་དང་གཅེན་མོ་མགོན་པོ་སྐྱིད་དང་དེ་བཞིན་གཅེན་མོའི་བཟའ་ཟླ་ཆོས་སྐྱོང་ལགས་གསུམ་གྱིས་ཐེངས་མང་ལ་ཡོངས་གྲགས་ངང་ཁོང་གློད་བཀྲོལ་དགོས་པའི་ཞུ་གཏུག་ལས་འགུལ་སྤེལ་ཡོད་པ་རེད་ལ། རྒྱ་ནག་གཞུང་གིས་རྡོ་རྗེ་ཚེ་བརྟན་ཡང་འཛིན་བཟུང་གིས་མི་ལོ་དྲུག་བཙོན་འཇུག་ཁྲིམས་ཐག་བཅད་མྱོང་བ་དང། མགོན་པོ་སྐྱིད་ཀྱང་སྔ་རྗེས་སུ་ཐེངས་ལྔ་ལ་འཛིན་བཟུང་དང་དྲི་རྩད་གཅར་རྡུང་ཐེངས་མང་བྱས་ཡོད་པའི་གནས་ཚུལ་ཐོན་ཡོད་པ་རེད། བཞུགས་སྒར་རྡ་རམ་ས་ལ་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ཡེ་ཤེས་ཟླ་བ་ནས།
གསར་འགྱུར་ཁག་ཅིག་སྙན་སྒྲོན་ཞུ་གི་ཡིན། སྙན་སྒྲོན་ཞུ་མཁན་ཁྲེན་ལྷུན་གྲུབ་ཚེ་རིང་ཡིན། སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་གསར་དུ་འདེམས་ཐོན་བྱུང་བའི་ཨ་རིའི་གྲོས་ཚོགས་འོག་མའི་ཚོགས་གཙོ Mike Johnson མཆོག་ལ་འཚམས་འདྲི་ཞུས་གནང་འདུག་དེ་ཡང་དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ཉེ་ཆར་གསར་དུ་འདེམས་ཐོན་བྱུང་བའི་ཨ་མི་རི་ཀའི་གྲོས་ཚོགས་འོག་མའི་ཚོགས་གཙོ Mike Johnson མཆོག་ལ་འཚམས་འདྲི་སྩལ་གནང་ཡོད་པ་དེའི་ནང། ཨ་རིའི་གྲོས་ཚོགས་གོང་འོག་གཉིས་ཀའི་ངོས་ནས་འདས་པའི་ལོ་ངོ་བཅུ་ཕྲག་འགའ་ཤས་རིང་ནས་བཟུང་བོད་མིའི་འཐབ་རྩོད་ལ་གདུང་སེམས་མཉམ་སྐྱེད་དང་གཡོ་བ་མེད་པའི་རྒྱབ་སྐྱོར་གནང་ཡོད་པར་ང་ཚོས་ནམ་ཡང་བརྗེད་ཐབས་མེད་ལ། བཀའ་དྲིན་བསམ་ཤེས་ཞུ་གི་ཡོད། ལྷག་པར་དུ་གྲོས་ཚོགས་ཀྱི་ཚོགས་གཙོ Nancy Pelosi དབུ་ཁྲིད་འོག་བོད་མི་ཚོར་གདོང་ལེན་བྱེད་དགོས་པའི་གནད་དོན་ཐོག་རྒྱབ་སྐྱོར་ཤུགས་ཆེ་གནང་བར་རྗེས་སུ་ཡི་རང་ཞུ་གི་ཡོད་ལ་སྐུ་ཉིད་ཀྱི་དབུ་ཁྲིད་འོག་མུ་མཐུད་ནས་ང་ཚོའི་འཐབ་རྩོད་ལ་རྒྱབ་སྐྱོར་སྔར་ལས་ལྷག་པ་ཡོང་བའི་རེ་བ་ཞུ་གི་ཡོད་ཅེས་བཀོད་པ་དང་ཆབས་ཅིག་ད་རེས་ཁོང་གྲོས་ཚོགས་འོག་མའི་ཚོགས་གཙོར་བདམས་ཐོན་བྱུང་བར་བོད་ཕྱི་ནང་གཉིས་ཀྱི་བོད་མིའི་ཚབ་ཞུས་ཏེ་འཚམས་འདྲི་ཞུ་གི་ཡིན་ཞེས་གསུངས་ཡོད་པ་རེད། ཡང་རྒྱ་ནག་ནང་རེས་གཟའ་ཟླ་བ་ཉིན། རྒྱལ་ཁབ་ཀྱི་དངུལ་རྩིས་ལས་དོན་ལྷན་ཚོགས་ཞེས་པའི་ཚོགས་འདུ་སྐོང་ཚོགས་གནང་ནས་ཡུལ་གྱི་སྦོ་ལུག་པའི་ས་ཁང་ཚོང་ལས་དེ་སླར་གསོ་དང། གཞོན་སྐྱེས་ལས་མེད་ས་ཡ་མང་པོར་ལས་ཀའི་མཐུན་འགྱུར་སྦྱོར་སྤྲོད་དང། ཡུལ་གྱི་དཔལ་འབྱོར་འཕེལ་རྒྱས་མྱུར་དུ་གཏོང་རྒྱུའི་སྐོར་གྲོས་བསྡུར་གནང་རྒྱུ་ཡིན་པ་རེད་འདུག་ནམ་རྒྱུན། ལོ་ངོ་བཅུ་ཕྲག་གཅིག་གི་ནང་ཐེངས་གཉིས་རེ་སྐོང་ཚོགས་གནང་བའི་རྒྱལ་ཁབ་ཀྱི་སྔོན་རྩིས་ལས་དོན་ལྷན་ཚོགས་ཀྱི་ད་ཐེངས་ཀྱི་ཚོགས་འདུ་དེར། འགོ་ཁྲིད་ཞི་ཅིན་ཕིང་གིས། རྒྱ་ནག་གི་མ་གནས་ཨ་མི་རི་ཀའི་ཌོ་ལར་ཐེར་འབུམ། དྲུག་ཅུ་ར་གཅིག་ཡོད་པའི་སྔོན་རྩིས་ཀྱི་དཔལ་འབྱོར་གྱི་སྡེ་ཁག་དེའི་ཐོག་གི་སྟངས་འཛིན་དེ་དོ་ནན་དུ་གཏོང་རྒྱུ་ཡིན་པ་རེད་འདུག་ད་ཐེངས་ཀྱི་གནས་ཚུལ་འདི་བདུན་སྔོན་མ་དེར། ཡུལ་ནང་འཛུགས་སྐྲུན་དང་གོད་ཆག་མི་འབྱུང་བའི་ལས་གཞི་ཁག་གི་ཐོག་དངུལ་བུན་མ་གནས་ཨ་མི་རི་ཀའི་ཌོ་ལར་ཐེར་འབུམ་གཅིག་ལེན་རྒྱུའི་གན་རྒྱ་བགོས་འགྲེམས་བྱེད་རྒྱུའི་འཆར་གཞི་ཡོད་པའི་གསལ་བསྒྲགས་གནང་བའི་རྗེས་ཀྱི་གནས་ཚུལ་ཞིག་ཆགས་ཀྱི་ཡོད་པ་རེད། རྒྱ་ནག་གཞུང་ཕྱོགས་ནས་གཞུང་གི་དངུལ་བུན་སྤྲོད་རྒྱུའི་དངུལ་འབབ་མང་དུ་གཏོང་བའི་སྲིད་ཇུས་དེ་ནི་ཡུལ་གྱི་ཁང་པ་གསར་རྒྱག་གི་འཛུགས་སྐྲུན་གྱི་ལས་གཞི་ཁག་ཉམས་ཉེས་སུ་ཕྱིན་པ་དེ་སླར་གསོའི་ཆེད་གནང་བ་ཞིག་ཆགས་ཀྱི་ཡོད་པ་རེད་འདུག། དཔལ་འབྱོར་དུ་ཆེད་མཁས་པ་རྣམས་ཀྱིས་རྒྱ་ནག་གཞུང་གི་ངོས་ནས་གདོང་ལེན་གནང་ཕྱོགས་དེ། ཡུལ་གྱི་དཔལ་འབྱོར་དེ་སྤྱི་སྙོམས་དང། རྒྱུན་མཐུད་ནས་འཕེལ་རྒྱས་ཡོང་ཐབས་བྱས་པའི་མུར། ས་ཁང་གི་ཚོང་གི་སྡེ་ཁག་དང། ས་གནས་ཀྱི་གཞུང་ཁག་དང། མངའ་ཁུལ་གྱི་དངུལ་ཁང་ཁག་གི་དངུལ་བུན་ཧ་ཅང་གི་ཤུགས་ཆེའི་རྙོག་འཛིང་དེ་ནས་གྲོལ་ཐབས་གནང་དགོས་པ་ཞིག་ཆགས་ཡོད་པའི་སྐོར་གསུངས་འདུག་ཡང། ཐའེ་ཝན་གྱི་ཕྱོགས་འགལ་ཚོགས་པ་གཙོ་བོ་གཉིས་ནས། འཆར་ལོའི་ཕྱི་ཟླ་དང་པོའི་ནང་གྲོས་ཚོགས་ཀྱི་འོས་བསྡུའི་སྐབས་ཐུན་མོང་ཐོག་གྲོས་ཚོགས་ཀྱི་འོས་མི་འདོན་རྒྱུའི་སྐོར་བཀའ་མོལ་བྱུང་ན་ཡང། ཐུན་མོང་གི་སྲིད་འཛིན་གྱི་འོས་མི་འདོན་རྒྱུར་ད་དུང་གྲོས་བསྡུར་གནང་དགོས་པའི་སྐོར་གསུངས་འདུག་དེ་ཡང་ཐའེ་ཝན་གྱི་ཕྱོགས་འགལ་གོ་མིན་ཏང་དང། ཐའེ་ཝན་མི་དམངས་དམངས་གཙོ་ཚོགས་པའི་དབུ་ཁྲིད་རྣམས་རེས་གཟའ་ཟླ་བ་ཉིན་ལྷན་འཛོམས་གནང་ནས་ཐའེ་ཝན་གྱི་གྲོས་ཚོགས་ནང་འཐུས་མིའི་ཞབས་སྟེགས་མང་བ་ཐོབ་ཆེད་དང། དམངས་གཙོའི་ལམ་ལུགས་སྲ་བརྟན་གཏོང་ཆེད་འཆར་ལོའི་འོས་བསྡུའི་ནང་ཐུན་མོང་གི་འོས་མི་བཏོན་རྒྱུའི་སྐོར་གསུངས་ཀྱང། ཐུན་མོང་གི་སྲིད་འཛིན་གྱི་འོས་མི་བཏོན་རྒྱུར་ད་དུང་གྲོས་བསྡུར་མང་ཙམ་གནང་དགོས་པའི་སྐོར་གསུངས་འདུག་ཐའེ་ཝན་གྱི་མི་མང་གི་བསམ་ཚུལ་བསྡུ་ལེན་གནང་བའི་ནང་ཐའེ་ཝན་གྱི་གཞུང་འཛིན་དམངས་གཙོ་ཡར་ཐོན་ཚོགས་པའི་སྲིད་འཛིན་འོས་མི་སྐུ་ཞབས William Lai ལ་རྒྱབ་སྐྱོར་ཤུགས་ཆེ་གནང་གི་ཡོད་ནའང་གོ་མིན་ཏང་གི་འོས་མི་སྐུ་ཞབས Hou Yu-ih དང་ཐའེ་ཝན་མི་མང་གི་ཚོགས་པའི་འོས་མི་ཀོ་ཝིན་ཇི་རྣམ་གཉིས་ལ་མི་དམངས་ཀྱི་རྒྱབ་སྐྱོར་གནང་མཁན་ཉུང་བ་ཡོད་པ་རེད་འདུག་འཆར་ལོའི་ཕྱི་ཟླ་དང་པོའི་ཚེས་བཅུ་གསུམ་ཉིན་གནང་རྒྱུའི་ཐེ་ཝན་གྱི་གྲོས་ཚོགས་དང་སྲིད་འཛིན་གྱི་འོས་བསྡུའི་ནང། རྒྱ་ནག་གི་གནད་དོན་དེ་གལ་གནད་ཆེན་པོར་གྱུར་ཡོད་པ་རེད་འདུག་ད་ལྟའི་ཆར་ཐེ་ཝན་གྱི་གྲོས་ཚོགས་ནང་ཐེ་ཝན་གྱི་གོ་མིན་ཏང་ཚོགས་པར། འཐུས་མིའི་ཞབས་སྟེགས་གྲངས། བརྒྱ་དང་བཅུ་གསུམ་ནས།

ཆ་རྐྱེན་ཁག་ཅིག་འཇོག་གནང་བའི་ནང། ལས་དོན་དེ་རྒྱལ་སྤྱིའི་གནས་ཚད་དང་ལྡན་པ་ཞིག་དགོས་པའི་སྐོར་དང། དེ་བལ་ཡུལ་གྱི་ཆེས་མཐོའི་ཁྲིམས་ཁང་གི་ཐག་གཅོད་ལྟར་དང། དེ་སྔོན་ལོ་ངོ་བཅུའི་རིང་བལ་ཡུལ་གྱི་མའོ་དྲག་སྤྱོད་པའི་འོག་འདས་གྲོངས་སུ་སོང་མཁན་རྣམས་ཀྱི་ཤུལ་ལུས་ནང་མི་རྣམས་ལ་དགོས་ངེས་ཅན་གྱི་མཐུན་རྐྱེན་ཁག་སྦྱོར་སྤྲོད་བྱེད་དགོས་པའི་ཆ་རྐྱེན་ཁག་གསུམ་བཏོན་གནང་ཡོད་པ་རེད་འདུག

མའོ་དྲག་སྤྱོད་པ་ཚང་མར་ཉེས་པ་ཆག་ཡང་གཏོང་བའི་གྲོས་འཆར་གྱི་ཟིན་བྲིས་ཤིག་ལ་མོས་མཐུན་གནང་མེད། ཚན་རིག་དང་ནང་ཆོས་གཉིས་མཐུན་ཐབས་མེད་པའི་ལྟ་ཚུལ་དེ་ལའང་འགྱུར་བ་ཆེན་པོ་འགྲོ་བཞིན་ཡོད་པའི་སྐོར། ང་ཚོའི་བཞུགས་སྒར་གྱི་ས་གནས་ཀྱི་གསར་འགོད་པ་བློ་བཟང་དགེ་ལེགས་ལགས་ཀྱིས་བཏང་གནང་བ་ཞིག་གཤམ་ལ་གསན་རོགས་གནང། བོད་ཀྱི་དཔེ་མཛོད་ཁང་གི་གཙོ་འགན་བཞེས་པའི་ཐོག་བོད་མི་སྒྲིག་འཛུགས་ཀྱི་ལྟེ་གནས་གངས་ཅན་སྐྱིད་གཤོངས་སུ། རྒྱལ་ཁབ་ཕྱི་ནང་གི་ཚན་རིག་པ་དང་ནང་པའི་མཁས་དབང་སོགས་ལྷན་ཞུགས་ཀྱིས་འཇིག་རྟེན་ཁམས་ཀྱི་རིག་པ་དང་རྣམ་པར་ཤེས་པའི་བགྲོ་གླེང་ཐེངས་བརྒྱད་པ་དེ་བཞིན་སྤྱི་ཟླ་བཅུ་པའི་ཚེས་ཉི་ཤུ་རྩ་དགུ་ནས་སུམ་ཅུ་བར་ཉིན་གྲངས་གཉིས་ཀྱི་རིང་སྣང་ཚུལ་དང་གནས་ཚུལ་ཞེས་པའི་བརྗོད་གཞིའི་ཐོག་བསྐོང་ཚོགས་གནང་ཞིང་བགྲོ་གླེང་ཉིན་མཐའ་མར་ལྷོ་ཀོ་རི་ཡའི Seoul National University མི་རིགས་སློབ་ཆེན་ནང་དུ་རྡུལ་ཕྲན་དངོས་ཁམས་རིག་པའི་ཐོག་ཞིབ་འཇུག་གནང་མཁན་བསྟན་འཛིན་རབ་དགའ་ལགས་ཀྱིས། ཚད་རྡུལ་དངོས་ཁམས་རིག་པ་དང་སྣང་གནས་བར་གྱི་འགལ་ཟླ་སྐོར་གསུང་བཤད་གནང་ཞིང་ཁོང་གིས་ཚད་རྡུལ་དངོས་ཁམས་རིག་པ Quantum Physics ཡི་སྐོར་ཚན་རིག་དང་ནང་པའི་གཞུང་ལུགས་གཉིས་ཀྱི་སྤྱིའི་ཆ་ནས་འགྲེལ་བརྗོད་བྱེད་སྟངས་ཧ་ལམ་གཅིག་མཚུངས་ལྟ་བུ་ཡིན་པར་ར་འཕྲོད་བྱུང་བཞིན་ཡོད་ཀྱང་ལྟ་གྲུབ་ཀྱི་ཆ་ནས་མི་མཐུན་པའི་གནད་དོན་ཁག་ཅིག་ཡོད་པ་མ་ཟད་དངོས་པོའི་གནས་ལུགས་སྐོར་གླེང་བའི་སྐབས་ནང་པའི་མཁས་པ་ཚོར་དམིགས་བསལ་ཁྱད་ཆོས་ཤིག་ཡོད་པ་འགྲེལ་བརྗོད་གནང་བྱུང།
ལྟ་གྲུབ་ཀྱི་ཆ་ནས་དཀའ་རྙོག་ཏན་ཏིག་དཀའ་རྙོག་ཏན་ཏིག་ཡོད་རེད་འདི་ཡོད་དགོས་ཨེ་འདི་ངའི་བསམ་པ་ལ་ལྟ་ཅིག

ཨ་ནི་ཡུལ་ནས་ག་རེ་ཤར་བ་དེ་བློ་ལ་རག་ལས་ཀྱི་རེད་ལྟ་མཁན་གཅིག་ལ་རག་ལས་ཀྱི་རེད་ལྟོས་མཁན་གྱི་རེད་ད་ཁོ་རང་ཚོ་བློ་ལ་བབ་པོ་འདུག། ཡིན་པ་ཡིན་ད་དེ་ཡང་གཅིག་མཚུངས་བབ་དང་མ་བབ་དེ་ང་ཚོས་དཔྱད་པ་བྱེད་ཀྱི་གཞི་གཅིག་ཏན་ཏན་རེད་ཤག།
དེ་ཡང་དབུ་མ་འཇུག་པའི་གཞུང་ལུགས་ནང། ཆོས་གང་ཡིན་སྣང་བ་ལྟར་དུ་གྲུབ་མེད་པར་གསུངས་ཡོད་པ་བཞིན་དེང་གི་ཚད་རྡུལ་དངོས་ཁམས་རིག་པའི་ཚན་རིག་པ་ཚོས་ཀྱང་ཆོས་རྣམས་ལ་བརྟག་དཔྱད་བྱེད་སྐབས་མཐར་ཐུག་ན་གང་ཡང་རྙེད་རྒྱུ་མེད་པར་ར་འཕྲོད་བྱུང་ཡོད་ལ་ཆོས་ཐམས་ཅད་ལ་སྣང་བ་ལྟར་དུ་གྲུབ་མེད་པར་འགྲེལ་བརྗོད་བྱེད་མཁན་ཡང་ཇེ་མང་དུ་འགྲོ་བཞིན་ཡོད་པ་མ་ཟད། ཤེས་བྱ་ཐམས་ཅད་ཀྱི་སྣང་ཚུལ་དང་གནས་ཚུལ་མི་མཐུན་པའི་སྐོར་ཧ་ཅང་གི་ཁ་གསལ་ངོ་སྤྲོད་གནང་བཞིན་ཡོད་པར་བརྟེན་འདི་ལྟ་བུའི་ཚན་རིག་དང་ནང་པའི་མཁས་པའི་དབར་གྱི་བགྲོ་གླེང་ནི་ཧ་ཅང་གི་གལ་གནད་ཆེན་པོ་ཆགས་ཡོད་ལ་ད་སྐབས་ཚན་རིག་དང་ནང་ཆོས་གཉིས་མཐུན་ཐབས་མེད་པའི་ལྟ་ཚུལ་དེ་ལའང་འགྱུར་བ་ཆེན་པོ་འགྲོ་བཞིན་འདུག་ཡང་དབང་རྩ་ཚན་རིག་པ་ཨ་མི་རི་ཀའི་ཀ་ལི་ཧྥོར་ནི་ཡ་གཙུག་ལག་སློབ་ཆེན་གྱི་སློབ་དཔོན David Presti ལགས་ཀྱིས། The Science of Perception། སྣང་ཚུལ་གྱི་ཚན་རིག་ཐོག་ནས་བཤད་ན་ང་ཚོ་ཡི་མིག་གིས་མཐོང་བ་དང་ལུས་ཀྱིས་ཚོར་བ་སྣ་ཡིས་དྲི་སྣོམ་པ་རྣ་བས་སྒྲ་ཐོས་པ་སོགས་ནི་ཀླད་པ་བརྒྱུད་ནས་དངོས་ཡོད་ཀྱི་རང་བཞིན་ཡིན་པ་མྱོང་གི་ཡོད། འོན་ཀྱང་དེ་དག་གི་མཐར་ཐུག་གི་གྲུབ་ཆ་ངོ་མ་དེ་ག་རེ་ཡིན་མིན་ང་ཚོ་ཡིས་ད་བར་ཤེས་རྟོགས་ཐུབ་མེད། ནང་པས་རྟེན་འབྱུང་གི་ལྟ་བ་ཐོག་ནས་ཀྱང་ཕྱི་ཡི་གཟུང་བ་དང་ནང་འཛིན་པ་གཉིས་ཀ་རྟེན་འབྱུང་གི་སྒོ་ནས་གྲུབ་ཡོད་པ་གསུང་གི་ཡོད། ང་ཚོ་ཡིས་ཕྲ་མཐོང་ཆེ་ཤེལ Microscope བརྒྱུད་ནས་རྡུལ་ཕྲན་ཕྲ་མོ་རྣམས་ལ་ལྟ་བའི་སྐབས་སུ་དངོས་པོ་ཐམས་ཅད་རྒྱུ་རྐྱེན་ལ་བརྟེན་ནས་གྲུབ་པ་མ་གཏོགས་རང་བཞིན་གྱིས་གྲུབ་པ་ཞིག་མེད་པ་གསལ་པོ་རྟོགས་ཐུབ་ཅེས་འགྲེལ་བརྗོད་གནང་བྱུང། ཡང་བཞུགས་སྒར་ཉེ་འདབས་སུ་ཆགས་པའི་སྒྲོལ་མ་གླིང་བཙུན་དགོན་གྱི་བཙུན་མ་ཟླ་བ་ཆོས་མཚོ་ལགས་ནི་འདི་ལྟ་བུ་ཡི་ཚན་རིག་དང་ནང་པའི་མཁས་པའི་བར་གྱི་བགྲོ་གླེང་ནང་མཉམ་ཞུགས་གནང་བ་ཐེངས་དང་པོ་ཡིན་འདུག་པ་མ་ཟད་ནང་ཆོས་ཙམ་མིན་པར་ཚན་རིག་ལ་སློབ་གཉེར་བྱེད་རྒྱུའི་ཐད་སེམས་ཤུགས་འཕར་མ་བསྐྱེད་ཡོད་པ་འགྲེལ་བརྗོད་གནང་གི་འདུག། ད་སོ་སོ་གི་སྔས་མ་ཡིན་ན་ད་ཚན་རིག་འདི་སྦྱོང་ཡ་ན་སྤྲོ་བ་ཞེ་དྲག་མེད་འཇོག་འགྲོ་ཡི་ར་ད་ད་ལྟའི་གི་འདི་ནང་མཉམ་ཞུགས་བྱས་ནས་སོ་སོ་གི་ཨ་ལས།

གཞན་ཡང་གོང་ཞུས་ནི་སེར་བྱེས་དགེ་བཤེས་ལྷ་རམས་པ་ཐབས་མཁས་བློ་གྲོས་ལགས་ཀྱིས་ཚད་རྡུལ་གྱི་ལྟ་བས་བདག་འཛིན་ཆུང་དུ་བཏང་ཐུབ་མིན་ཐད་གསུང་བཤད་གནང་ཞིང་ཁོང་གིས་ནང་པས་རྡུལ་ཕྲ་མོའི་རྣམ་བཞག་སྐོར་གཏིང་ཟབ་འགྲེལ་བརྗོད་བྱས་ཡོད་པ་གསུངས་པ་དང་སྦྲགས་གཟུགས་ཅན་རགས་པའི་ཐོག་ལ་ནང་པས་དམིགས་བསལ་བརྟག་དཔྱད་གནང་མེད་ཀྱང་ལྟ་གྲུབ་དང་རིགས་པའི་ལམ་ནས་དཔྱད་པ་བྱས་པའི་གནས་ལུགས་མང་པོ་ཞིག་ལ་དེང་གི་ཚན་རིག་པ་མང་པོ་ཞིག་གིས་ལན་འདེབས་གནང་རྒྱུ་ཁག་པོ་ཆགས་ཡོད་པ་དང་ནང་པའི་གཞུང་ལུགས་ནང་ནམ་མཁའི་རྡུལ་དང་སྟོང་པའི་རྡུལ་ཅེས་ནི་གཟུགས་ཅན་རང་མིན་པར་ནུས་པ་ཙམ་དུ་འདོད་ཀྱི་ཡོད་པ་འདི་ནི་ད་སྐབས་ཚན་རིག་པ་ཚོས་ཀྱང་འདི་ལྟར་འགྲེལ་བརྗོད་བྱེད་ཀྱི་ཡོད་དེ་སྔ་སྲོལ་རྒྱུན་དངོས་ཁམས་ཚན་རིག་ནང་དུ་རྡུལ་ཟེར་ན་བྱེ་མ་ལྟ་བུ་དངོས་པོ་ཞིག་ལ་འདོད་ཀྱི་ཡོད་ཅེས་གསུངས་སོང་བཞུགས་སྒར་རྡ་རམ་ས་ལ་ནས་གསར་འགོད་པ་བློ་བཟང། ཤི་ནས་སྐྱེ་བ་མ་བླངས་པའི་བར་མཚམས་ཀྱི་དུས་སྐབས་དེར་ངོས་འཛིན་བྱེད་ཀྱི་ཡོད་པ་བཞིན། ཆོས་ལུགས་གཞན་གྱི་ནང་བར་དོ་དང་འདྲ་བའི་ཐ་སྙད་ཡོད་ཀྱང། བོད་པའི་རིག་གཞུང་ནང་གི་བར་དོ་ནང་བཞིན་ཁྱད་ཆོས་གྲ་རྒྱས་པ་ཞིག་མེད་པ་རེད། ཚན་རིག་དང་ནང་པའི་ལྟ་གྲུབ་ཐོག་ཉམས་ཞིབ་གནང་མཁན་སེར་བྱེས་མཁས་སྙན་གྲྭ་ཚང་གི་རྒན་བེ་རི་བསོད་ནམས་དབང་ཕྱུག་ལགས་ཀྱིས། བར་དོའི་ངོ་སྤྲོད་དང་ལྷན། བར་དོའི་གྲུབ་མཐའ་སོགས་ཀྱི་ཐད་ལ་གསར་འགོད་པ་སྒྲོལ་མ་ལྷ་མོ་ལགས་ཀྱིས་གནས་འདྲི་ཞུས་པ་ཞིག་གསན་རོགས་གནང།
གསན་མཁན་རྣམ་ལྷན་རྒྱས་སྐུ་ཁམས་བཟང། ཐེངས་འདིའི་ལེ་ཚན་ནང་ལོགས་ལ་ཚན་རིག་དང་ནང་པའི་ལྟ་གྲུབ་ཐོག་ཉམས་ཞིབ་གནང་མཁན་སེར་བྱེས་མཁས་སྙན་གྲྭ་ཚང་གི་རྒན་བེ་རི་བསོད་ནམས་དབང་ཕྱུག་ལགས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་ཞལ་པར་ཐོག་ནས་བཀའ་མོལ་གནང་གར་ཕེབས་ཡོད། རྒན་བེ་རི་བསོད་ནམས་དབང་ཕྱུག་ལགས་སྐུ་ཁམས་བཟང། ཐོག་མར་དེ་ཁྱེད་རང་གིས་ད་ང་རང་ཚོའི་གསན་མཁན་རྣམ་ལྷན་རྒྱས་ལ་བར་དོ་ཞེས་ཟེར་དུས་ཙམ་པ་ང་རང་ཚོ་བོད་པའི་རིག་གཞུང་ནང་ལོགས་ལ་གང་ཅིའི་གྲུབ་ཀྱི་ཞིག་ལ་གོ་གི་ཡོད་མེད་ཀྱི་ཐད་ལ་ངོ་སྤྲོད་ཞིག་གནང་རོགས་གནང། དེ་ནས་བར་དོ་དེ་ག་དུས་གྲུབ་ཀྱི་ཡོད་མེད་ཐད་ལ་མཉམ་དུ་ཅིག་འགྲེལ་བཤད་ཞིག་གནང་རོགས་གནང།

རིག་པའི་གཞུང་ལུགས་ཅིག་བར་དོ་དང་འབྲེལ་བ་འདི་ཕལ་ཆེར་བོད་ལ་ཡོད་པ་ནང་བཞིན་གྱི་བར་དོའི་དང་འབྲེལ་བའི་ཐོག་གི་རིག་གནས་ཅིག་ཕལ་ཆེར་འཛམ་བུ་གླིང་མི་རིགས་གཞན་དག་གི་སྐད་ཡིག་དང་མི་རིགས་གཞན་དག་གི་རིག་གཞུང་ནང་ལ་ཡོད་ས་མ་རེད། འདི་ང་ཚོ་བོད་ལ་དངོས་གནས་ཀྱི་ཐུན་མོང་མ་ཡིན་པ་ཅིག་ད་ཐུན་མོང་མ་ཡིན་པ་ཟེར་ཏེ་ག་རེ་ཟེར་ན་དཔེ་གྲ་རྒྱས་པོ། ད་འདི་འདྲའི་ཅིག་ཡོད་བསྡད་པ་ཅིག་རེད། འདི་ཡང་ང་ཚོའི། ང་ཚོ་བོད་མི་རིགས་ཀྱི་སྐད་ཡིག་ནང་ལ་འདི་འདྲའི་ཅིག་ཡོད་བསྡད་པ་དེ་ད་ཡང་སྤོབས་པ་སྐྱེ་དགོས་པ་ཅིག།

ཉེར་ཐོབ་བྱས་ནས་གསུམ་ཐིམ་པའི་རིམ་པ། དེ་ཆ་ཚང་ཐིམ་ཚར་བའི་རྗེས་ལ་ནི་འོད་གསལ་ཟེར་ཡ་གི་ཤིན་ཏུ་ཕྲ་བའི་སེམས་གཅིག་དང་མཇུག་དེ་ལ་འཆར་ཡ་ཡོད་པ་ཡིན་ད། དེ་འཆར། དེ་འཆར་ནས་དེ་འགག་པའི་སྐད་ཅིག་ཉིད་དུ་འགག་མ་ཐག་ཏུ་གང་ལྟར་འོད་གསལ་འགག་མ་ཐག་ཏུ། ལུགས་ལྡོག་གི་ཉེར་ཐོབ་གྲུབ་ཡོང་གོ་རེད་ལུགས་ལྡོག་གི་ཉེར་ཐོབ་གྲུབ་པ་དང་བར་དོ་གྲུབ་པ་དུས་མཉམ་བཞག་ཡོད་རེད། དེ་ལྟ་ཡིན་དུས་ག་ལ། ད།

དེ་ནི་བླ་མ་ཆེ་བ་ཅིག་གི་ནུས་པ་ལ་བརྟེན་ནས་ང་ཚོས་བར་དོའི་དཔེར་ན་ཁྱོད་རང་སྐྱེ་བ་བླང་ས་དེ་དམྱལ་བ་དང་ཡི་དྭགས་དང་དུད་འགྲོ་དང། ད་ནི་སྐྱེ་བ་ངན་པ་དེ་ནི་བླང་ཡ་ཡིན་པ་ཡིན་ནའི་དེ་འདྲའི་བར་དོ་དེ་བླ་མ་དེ་གི་རྟོགས་པ་ཆེ་བ་ཅིག་གི་དབང་གིས་ཁྱོད་རང་བར་དོ་བཟློག་ཐུབ་ཀྱི་རེད་ཟེར་ཡ། དེ་འདྲའི་སྐད་ཆ་མང་པོ་ཡོད་རེད། ད་དེ་ཚོ་བྲིས་ཏེ། གཅིག་བྱས་ན་ནང་རྒྱུད་རྒྱ་གར་བ་མི་ཆོས་གསུང་ཡ་གི་གསང་སྔགས་དེ་གང་ཟག་རྒྱན་ཚིག་ལས་བྱེད།

སངས་རྒྱས་འཕགས་པ་ལ་ནུས་པ་ཡོད་ཟེར་ནུས་པ་ཡོད་རེད་ཡོད་དེ་སངས་རྒྱས་ལ་མཐུ་སྟོབས་ནུས་པ་མེད་པ་ག་བ་སྲིད། ཡིན་ན་ཡང། རྟེན་འབྲེལ་གྱི་ཆོས་ཉིད་དེ་དབང་བསྒྱུར་ཡག་གི་སངས་རྒྱས་ལ་ནུས་པ་མེད་གསུངས་པ་རེད། ཡིན་དུས་ག་ནས་སངས་རྒྱས་ཀྱིས། ངས་ཁྱེད་རང་ཚོ་ལ། ཐར་པ་ཐོབ་དགོས་ཀྱི་ཡོད་ན། སངས་རྒྱས་དགོས་ཀྱི་ཡོད་ན་ལམ་ཁ་འདི་རིགས་འགྲོ་དགོས་ཀྱི་རེད་ཟེར་ངས་སྟོན་ཐུབ་ཀྱི་རེད་མ་གཏོགས། ངས་ཁྱེད་རང་ཚོ་དེ་ལ་ཡར་བཞག་ཐུབ་ཀྱི་མ་རེད་ད། དེ་བས་ཀྱང་ངས་ང་ཡི་རྒྱུད་ཀྱི་ཡུལ་གྱི་རྟོགས་པ་དེ་ངས་ཁྱེད་རང་ཚོ་ལ་ལག་པས་མར་སྤྲད་ཐུབ་ཀྱི་མ་རེད། ཉིད་ཀྱི་རྟོགས་པ་གཞན་ལ་འཕོ་མི་ནུས། ངས་ཁྱེད་རང་ཚོ་ལ་སྤྲད་ཐུབ་ཀྱི་མ་རེད་གསུངས་ཡོད། གལ་སྲིད་བར་དོ་བའི་གནས་སྐབས་ན་བར་དོ་བ་དེ་ད་ནས་ང་ཚོའི་བླ་མ་ཆེ་བ་ཅིག་གིས་ཁོ་བར་དོའི་གནས་སྐབས་ན་ཁོ་རང་གི་སྐྱེ་སྲིད་དེ། གང་དུ་སྐྱེ་བ་བླང་ས་གི་སྐྱེ་སྲིད་དེ་བཟློག་ནས་སྐྱེ་སྲིད་ཁ་བསྒྱུར་ཐུབ་ཡག་གི་ནུས་པ་དེ་འདྲ་ཅིག་ཡོད་པ་ཡིན་ན། སངས་རྒྱས་བཅོམ་ལྡན་འདས་ཀྱི་རྟོགས་པ་དེ་སེམས་ཅན་ལ་མར་འཕོ་མ་ཐུབ་ཡག་ག་ཡོད། སངས་རྒྱས་བཅོམ་ལྡན་འདས་ཀྱིས་སེམས་ཅན་གྱི་སྡིག་པ་དེ་དག་པ་དག་བཅུག་མ་ཐུབ་ཡག་གི

ལགས་སོ་མཁན་པོ་བསོད་ནམས་དབང་ཕྱུག་ལགས། ད་དུས་ཚོད་ཀྱིས་རྐྱེན་པས་ང་ཚོའི་ལེ་ཚན་འདི་གར་མཚམས་བཞག་ཡིན། ལགས་སོ་ལགས་སོ། ཁྱེད་རང་གི་དུས་ཚོད་སྟོན་གནང་བྱས་བྱས་པ་ཐོག་ནས་བཀའ་མོལ་གནང་བར་ཐུགས་རྗེ་ཆེ། འོ་ཡ། སྒྲོལ་མ་ལགས་ཡ། མཁན་པོ་བསོད་ནམས་དབང་ཕྱུག་ལགས་ཀྱིས་གསུངས་པ་ནང་བཞིན་བར་དོའི་གྲུབ་མཐའ་འདི་དག་དུས་རྒྱུན་གྱི་དགེ་སྡིག་གི་གོམས་གཤིས་ལ་རག་ལས་ཡོད་པ་ཅིག་དང། སོ་སོ་སྒེར་གྱི་ལས་ག་འདྲའི་ལྟ་བུ་ཞིག་བསགས་ཡོད་མེད་ཀྱི་སྒང་ལ་རག་ལས་ཡོད་པ་ཅིག་རེད་ཤག། གཟིགས་རྣམ་ལྷན་རྒྱས་ཀྱིས་ང་ཚོའི་ཐེངས་འདིའི་ལེ་ཚན་གསན་པར་ཐུགས་རྗེ་ཆེ་ང་སྒྲོལ་མ་ལྷ་མོ་ཡིན།
ཨིས་ར་ཨེལ་དང་གྷ་ཛ་བར་ལ་འཁྲུག་རྩོད་བྱུང་སྟེ་གཟའ་འཁོར་བཞི་སོང་བ་ལྟར་བདུན་རེའི་དཔྱད་བརྗོད་གླེང་སྟེགས་ཀྱི་ལེ་ཚན་ནང་ཁུལ་དེར་མིའི་ཚེ་སྲོག་དང། ཕྱི་འབྲེལ་འབྲེལ་ལམ་ལ་དོ་ཕོག་ཇི་ཙམ་སོང་ཡོད་མེད་མ་འོངས་པར་དེས་ཡུལ་ལུང་ཕན་ཚུན་བར་ལ་ཤུགས་རྐྱེན་ངན་པ་ཆེ་རུ་འགྲོ་མིན་ཡོད་མེད་ཐད་བཀྲ་ཤིས་དབང་ཕྱུག་ལགས་དང་བསྟན་འཛིན་བདེ་སྐྱིད་ལགས་གཉིས་བར་གླེང་མོལ་ཞུས་པ་ཞིག་གསན་རོགས་གནང།
གསན་མཁན་རྣམ་པ་ཚོ་བཀྲ་ཤིས་བདེ་ལེགས། ད་བདུན་ཕྲག་འདིའི་དཔྱད་བརྗོད་གླེང་སྟེགས་ཀྱི་ལེ་ཚན་ནང་ད་ད་ལྟ་ཕྱི་ཟླ་བཅུ་པའི་ཚེས་བདུན་ཉིན་ད་ཚང་མས་ཀྱིས།

ད་ད་ལྟ་གནས་ཚུལ་འདི་བྱུང་ནས་བདུན་ཕྲག་གསུམ་ཕྱིན་གྱི་ཡོད་པའི་དུས་ཚོད་འདི་ལ་ཡང་ད་ལྟའི་ཆར་འཛམ་བུ་གླིང་ནང་ལོ་གི་ཅིག་ད་རྒྱལ་ཁབ་མང་པོ་ཅིག་རེད་ད་ག་ནང་བཞིན་ཅིག་འགོ་ཁྲིད་མང་པོ་ཅིག་གི་ནང་ལོ་ལ་ཅིག་བཀའ་མོལ་དང་ཞུ་གཏུག་རེད་ཨ་ནི་ཅིག་གྲོས་བསྡུར་བྱུང་བསྡད་ཡ་འདི་ད་ད་ལྟ་དམག་འཁྲུག་ད་ལྟ་འཁྲུག་རྩོད་འདིའི་གི་གནད་དོན་ཐོག་ཆགས་བསྡད་ཀྱི་འདུག་ད་ད་རེས་ཀྱི་དཔྱད་བརྗོད་གླེང་སྟེགས་ཀྱི་ལེ་ཚན་འདིའི་ནང་ལོ་ལ་གཅིག། ད་ཁུལ་འདིའི་གི་གཅིག། དམག་འཁྲུག། བྱུང་བ་རེད་བྱུང་དང་ད་ལྟ་འབྱུང་བཞིན་པའི་གནད་དོན་འདིའི་གི་ཁྲོད་ལ་གཅིག། ས་གནས་འདི་ཚོའི་གི་ནང་ལོ་ལ་མི་མང་ཚོ་ལ་ད་གཅིག་ད་དཀའ་སྡུག་རེད་ཚེ་སྲོག་ཕྱིན་པ་དང་གཅིག་གྲངས་ཀ་མང་པོ་ད་ལྟ་ཐོན་དང་ཐོན་བཞིན་པ་ཆགས་ཀྱི་འདུག་ད་ག་ནང་བཞིན་དཀའ་ངལ་ག་རེ་ག་རེ་འཕྲད་ཀྱི་ཡོད་མེད་དང་གཅིག་ད་མ་འོངས་པ་ཡུལ་དེ་གཉིས་ཀྱི་དཀའ་རྙོག་འདི་གིས་ཅིག་འཛམ་བུ་གླིང་ཁྱོན་ཡོངས་ནང་ལོགས་ལ་ཤུགས་རྐྱེན་ག་འདྲ་ཅིག་འཕྲད་ཀྱི་ཡོད་མེད་ཐད་གླེང་སློང་ཞུ་ཡས་ཡིན། ད་རེས་ཀྱི་ལེ་ཚན་འདིའི་ནང་མཉམ་ཞུགས་བྱེད་མཁན་གཅིག་ང་བསྟན་འཛིན་བདེ་སྐྱིད་ཡིན།
གཅིག་ང་བཀྲ་ཤིས་དབང་ཕྱུག་ཡིན་ད་ལྟ་གོང་དུ་བསྟན་འཛིན་བདེ་སྐྱིད་ལགས་ཀྱིས་བརྗོད་གཞི་ངོ་སྤྲོད་གནང་བ་ནང་བཞིན་རེད་ད་ད་ལྟ་གཙོ་བོ་གཅིག་དེ། དང་པོ་ཨ་ལས་བྱུང་རིམ་འདི་ང་ཚོ་རོབ་ཙམ་ཅིག་དང་པོ་ལྟ་དགོས་ཡ་གནད་འགག་ཅིག་རེད་ཤག་དེ་ལ་དཔེར་ན་ཨི་ཛི་རལ་དང་པེ་ལེ་སི་ཐན་གྱི་ཁོ་གཉིས་གཉིས་ཀྱི་བར་རུ་ལ་ཡང་འཐབ་རྩོད་བྱུང་ཡག་གི་གཞི་རྩ་དེ་ག་བ་ཐུག་པ་རེད་འདི་ག་རེ་བྱས་ནས་བྱུང་པ་རེད། ཨ་ནི། འདིའི་ནང་ལ་ཡང་ཨ་ནི་ཅིག། ད། གཉན་འཕྲང་ཅན་གྱི་ད། ག་རེ་ཟེར། ཕྱོགས་གཉིས་བར་རུ་ལ་ཡང་མ་མཐུན་པའི་གི་གཞི་རྩ་འགྱུར་ཡས་ཀྱི་གནད་དོན་གཙོ་བོ་འདྲ་བོ་འདི་ཐུག་ས་འདི་ག་བ་ག་བ་ཐུག་གི་ཡོད་རེད། གཅིག་འདི་གས་འདི་ལ་ང་ཚོ་ཏན་ཏན་ཉམས་ཞིབ་བྱེད་དགོས་ཡ་གཅིག་རེད་ཤག་དང་པོ་ཐོག་མ་དེ་ལ་ཡ་ལེ་ཨི་ཟི་རལ་ཟེར་ཡ་དེ་ག་འདྲ་བྱུང་པ་རེད་ཟེར་ཡ་དེ་རང་ལ་ང་ཚོ་དཔྱད་པ་ཅིག་མ་ཞུས་པ་དོ་ད་རེས་ཀྱི་གནད་དོན་འདི་སྒང་ལ་ཡ་ཞེ་པོ་ཅིག་ང་ཚོ་ཁུངས་ཐུག་ཐུབ་ཡ་མེད་པ་བཟོ་འདྲ་ཞིག་འདུག་བྱེད་དུས་ཙམ་པ་ད་ཨི་ཟི་རལ་དེ་སྤྱི་བཏང་ནས་མི་རིགས་འདི་ཇིའུ་མི་རིགས་རེད།

འཁྲུག་རྩོད་ཞེ་པོ་ཅིག་བྱུང་དེ་དུས་ཆིག་སྟོང་དགུ་བརྒྱ་བཞི་བཅུ་ཞེ་བདུན་ལོ་ལ་ཡ་མཉམ་འབྲེལ་རྒྱལ་ཚོགས་ཀྱིས་ད་འཆར་གཞི་ཅིག་བཏོན་བྱས། ཨི་ཟི་རེལ་གྱི་ས་ཆ་གཏན་འབེབས་གནང། འདི་ས་ཆ་གཏན་འབེབས་གནང་ད་ལྟ་ད་དེ། ས་ཁམས་ཆགས་བབ་ཀྱི་ཐོག་ནས་ཁོ་རྩོད་པ་ཡོང་ཡག་གི་གཞི་རྩ་ཞེ་པོ་ཅིག་ཡོད་བསྡད་པ་དཔེར་ན། རྒྱལ་ཁབ་གཉིས་ཀྱིས་པེ་ལི་སི་ཐན་གྱི་ཡུལ་ལུང་དེའི་ནང་ལོགས་ནས་ས་ཆ་མང་པོ་ཅིག་ཚུར་བསྡུས་བྱས་དེ་ཕར་ཨི་ཟི་རེལ་ལ་ཡ་སྤྲད་པ་བཟོ་འདྲ་དེ་འདྲ་ཅིག་ཆགས་འགྲོ་གི་ཡོད་རེད་ད་ད་ལྟ། རིམ་པས་རིམ་པས་འདི་ཨ་ནི་དམག་འཁྲུག་ཕྱོགས་གཉིས་ཀྱི་བར་རུ་ལ་ཡ་ད་གཅིག་ནས་གཙོ་བོ་ཐུག་ས་དེ་ཆོས་ལུགས་ཁ་ཁ་ཡིན་པ་ཐ་དད་ཡིན་པའི་ངོ་བོའི་ཐོག་ནས་ཞེ་པོ་ཅིག་འཁྲུག་རྩོད་བྱུང་ཡ་གཅིག་བྱུང་པ་རེད་དེ་ནས་མ། བཞི་བཅུ་ཞེ་དགུ་ནས་དྲུག་ཅུ་རེ་བདུན་བར་དུ་ད་གང་ལྟར་དམག་འཁྲུག་རིམ་པ་བྱུང་ཤག་དམག་འཁྲུག་རིམ་པ་བྱུང་ནས། ད་གཙོ་བོ་གཙོ་བོ་དེ་ད་ད Israel གྱི་ས་ཆ་དེ་རྒྱ་ཁྱོན་དེ་ཆེ་རུ་ཆེ་རུ་ཆེ་རུ་བཏང་བྱས་ཐ་མ་དེ་ལ་ཡ Palestine ལ་ཡ་ས་ཆ་ཆུང་ཆུང་ཞིག་མ་གཏོགས་ད་ལྷག་མེད་པ་བཟོ་འདྲ་དེ་འདྲའི་གི་གནས་བབ་ཅིག་ལ་ད་ད་པཱ་ལི་སི་ཐན་གྱི་མི་མང་དེ་གས་དེ་གི་གནས་བབ་ལ་ཡང་ཆ་བཞག་པ་ཡིན་ན་ཡང་ཞེ་པོ་ཅིག་ད་ག་རེ་བྱ་གི་རེད་ཟེར་ཡང་གཞུང་གི་ལྟ་ག་སོགས་རེད་གཞུང་གི་ལྟ་ཕྱོགས་ཐོག་ནས་ཡིན་ནའི་འདྲ་འདུག་ཨ་དེ་ལ་ཡང་ལྟ་བ་མ་མཐུན་གི་ད་ཁག་ཅིག་ནས་དྲག་སྤྱོད་པ་སོགས་རེད་ཅིག་ཡོང་གི་ཡོད་རེད་ཁག་ཅིག་ནས་ཡང་ཁྲིམས་དཔོན་གྱི་ཞི་འཇམ་པ་ཡོང་གི་ཡོད་རེད་གང་ལྟར།

གཅིག་བསྡུས་ཀྱི་ཐོག་ནས་ལྟ་བ་འཛིན་བསྡད་མཁན་རེད་ཡང་ཁ་ཆེའི་ཆོས་ལུགས་ཀྱི་ཐོག་ནས་ཞེ་པོ་གཅིག་གི་ཆོས་དམག་གི་ངོ་བོ་ཐོག་ནས་དམག་འཛིང་བསྡད་མཁན་འདི་འདྲས་ཡོང་བསྡད་ཀྱི་ཡོད་རེད་ད་གང་ལྟར། ཧ་མ་སི་ཡ་གི་ལྟ་སྤྱོད་འཛིན་མཁན་གྱི་པེ་ལི་སི་ཐན་གྱི་དྲག་སྤྱོད་རུ་ཁག་སུ་སྐོར་བ་ཁོ་རང་ཚོའི་གི་སྤྱི་བཏང་ནས་གཞུང་གི་ལྟ་བ་འཛིན་མཁན་ཞིག་ཁག་ཁག་རེད་དེ་ཡིན་ནའི་ཨི་ཟི་རེལ་ཐོག་ལ་སླེབས་ཡོང་དུས་ཙམ་པ་དམག་གི་ཐོག་ནས་གང་ལྟར་འཛིང་དགོས་ཀྱི་རེད་སོ་སོའི་ས་དེ་ལེན་དགོས་ཀྱི་རེད་ཟེར་འདི་འདྲས་ཀྱི་ལྟ་སྤྱོད་ཟིན་དེ་ངས་གཅིག་རེད་བྱས་བྱས་ཙང་ཁ། ད་སྤྱི་ལོ་ཆིག་སྟོང་དགུ་བརྒྱ་དྲུག་ཅུ་རེ་བདུན་གྱི་རྗེས་ལ་ཡང་དམག་འཁྲུག་རིམ་པ་མང་པོ་ཞིག་བྱུང་བཞག་དེའི་ནང་ནས་ད་ད་ལྟ། ཉེ་བའི་ཆར་ལ་ཡང་ད་ལྟ་གྷ་ཛའི་ནང་ལོགས་ལ་ཡང་བྱུང་བསྡད་ཡག་གི་དཀའ་ངལ་དེ་དེ་ལ་ང་ཚོ་དཔྱད་པ་ཅིག་བྱས་པ་ཡིན་ན་ད་ལྟ་གྷ་ཛ་ཟེར་ས་ཆ་འདི་ད་གནད་འགག་ཅན་ཅིག་ཆགས་འགྲོ་གི་ཡོད་རེད་འདི་ནང་ལོགས་ལ་ཨིས་རལ་གྱི་མི་འབོར་དེ་མང་རུ་མང་རུ་འགྲོ་གི་ཡོད་རེད། ད་ཡིན་ན་ཡང་ད་པེ་ལེ་སི་ཏན་གྱི་ས་ཚིགས་ཁོ་རང་ཚོའི་གི་འོས་བསྡུའི་གི་ལས་རིམ་ནང་ལོགས་ལ་ཡིན་ན་ཡང་ད་གང་ལྟར་ཨིས་རལ་གྱི།

ཅིག་ད་ལྟ་འགྲོ་བཞིན་པའི་ཨིས་རལ་ལི་དང་ཕཱ་ལེ་སི་ཐན་ཡན་གྱི་བར་གྱི་རྩོད་རྙོག་འདི་ཅིག་མགོ་མ་ཚོད་གོང་ལ། དང་པོ་ད་རྒྱལ་ཁབ་འདི་གཉིས་ཀྱི་ཅིག་རྒྱལ་རབས་རེད་ལོ་རྒྱུས་དེ་འདྲའི་ཅིག་མཁྱེན་རྟོགས་བྱུང་བ་ཡིན་ན་རང་བཞིན་གྱིས་ད་རྩོད་རྙོག་འདི་འཁྲུག་འཛིང་འདི་ག་འདྲས་བྱུང་ཡིན་མེད་ཐོག་ལ་ཅིག་གོ་རྟོགས་ལས་སླ་བ་ཅིག་ཡོང་གི་ཡོད་བ་ཅིག་ད་ལྟ་ངོ་སྤྲོད་གནང་སོང། གཞི་རྩའི་ད་ཚང་མས་མཁྱེན་གྱི་རེད་ཨིས་རལ་ལི་དང་ཕཱ་ལེ་སི་ཐན་ཡན། གི་ད་ལྟ་འཁྲུག་རྩོད་རྩོད་རྙོག་འདི་གཅིག་ད་ལོ་བརྒྱ་ལྷག་གི་སོ་སོའི་གི་ས་རྡོ་དང་འབྲེལ་བ་ཡོད་པའི་གི་རྙོག་དྲ་དཀའ་རྙོག་ཅིག་ཆགས་བསྡད་ཀྱི་ཡོད་རེད་ད་ད་ལྟ་དཀྱིལ་ཤར་ཡུལ་གྲུ་ནང་ལོགས་གི་ས་ཚིགས་ཅིག་ཆགས་ཡོང་དུས་འདིའི་ས་ཚིགས་འདི་ཆགས་དགོས་ཀྱི་རྒྱུ་མཚན་དེ་ཡང་ད་ཡང་ཆོས་ཕྱོགས་དང་ནི་སོ་སོའི། རྒྱལ་རབས་དང་འབྲེལ་བ་ཤུགས་ཆེན་པོ་ཅིག་ཆགས་བསྡད་ཀྱི་འདུག་དེའི་ནང་ལོགས་ལ་གཙོ་བོ་ད་ཆོས་ལུགས་ཀྱི་ཆ་ནས་ཡིན་ན་ཁྲི་ཤན་ཡེ་ཤུ་བྱས་ཇིའུ་བྱས་དེ་ནང་བཞིན་ད་ཁ་ཆེ། ཆོས་ལུགས་གསུམ་གྱི་གནད་དོན་འདི་ད་གཙོ་བོ་ཆགས་བསྡད་ཀྱི་འདུག་ད་ད་ལྟ་མང་པོ་ཅིག་གི་གསར་འགྱུར་བརྒྱུད་ལམ་ཁག་ནང་ལོགས་ལ་ད་རེས་ཀྱི་ད་དཀའ་རྙོག་འདི་གི་གོ་ཆོད་རེད་གནད་དོན་སྐོར་བྲིས་པའི་སྐབས་སུ་ཁ་ཅིག་གིས Israeli-Palestinian གྱི་གནད་དོན་དང་རྩོད་རྙོག་སྐོར་བྲིས་ཡོང་དུས་ཁག་མང་པོ་གཅིག་གིས་ད་ད་ལྟ་ཨིས་རལ་ལི་དང་ཧ་མ་སི་ཀྱི་རྩོད་རྙོག་བྱས་ཏེ་བྲིས་ཡོང་གི་འདུག་ད་ཧ་མ་སི་ཞེས་པའི་གི་ད་དྲག་སྤྱོད་རིང་ལུགས་པ་གི་ད་ཚོགས་པ་རེད་གཅིག་ལྷག་པར་དུ་དམག་མི་གི་ད་ཚོགས་པ་སྒྲིག་འཛུགས་གཅིག་ཆགས་བསྡད་ཀྱི་ཡོད་པ་འདི་ཚོགས་པ་འདི་ད་དྲག་ཤུལ་རིང་ལུགས་པ་རེད་ད་དྲག་སྤྱོད་པ་གཅིག་ལ་ད་ཨ་མི་རི་ཀ་གཙོས་པའི་གི་ཧ་ལམ་ད་འཛམ་བུ་གླིང་གི་རྒྱལ་ཁབ། མང་ཆེ་བས་ཀྱིས་ངོས་འཛིན་བྱས་ཏེ་ཅིག་ཆགས་བསྡད་ཀྱི་ཡོད་པ་རེད། གཞི་རྩའི་དེ་ཕཱ་ལེ་སི་ཐན་ནིན་གྱི་རྒྱལ་ཁབ་ད་ས་ཚིགས་ནང་ལོགས་ལ་ཡོང་གི་ཡོད་ནའི་ཡང་ཕཱ་ལེ་སི་ཐན་ནིན་གྱི་ལོ་རྒྱུས་དང་དང་རང་བཞིན་གྱི་ཆབ་སྲིད་འགྲོ་སྟངས་འགྲོ་ལུགས་ལ་གཟིགས་པ་ཡིན་ན་ཁོ་ཕཱ་ལེ་སི་ཐན་ནང་ལོགས་ལ་ཡང་ཅིག་གཞུང་འབྲེལ་གྱི་སྒྲིག་འཛུགས་ཚོགས་པ་གཞན་པ་ཅིག་ཡོད་པ་དང་དེ་ལ་འགལ་ཟླ་བྱེད་མཁན་དེ་ད་ད་ཧ་མ་སི་ད་གྷ་ཛ་གི་ས་ཚིགས་ཆུང་ཆུང་དེ་ད། བདག་པོ་རྒྱག་མཁན་རེད་བདག་བཟུང་བྱེད་མཁན་གྱི་ཧ་མཱས་ཀྱི་སྒྲིག་འཛུགས་དམག་མིའི་ཀྱི་སྒྲིག་འཛུགས་དེ་ཆགས་བསྡད་ཀྱི་ཡོད་རེད་ད། ད་ལྟ་གྷ་ཛ་ཀྱི་ས་གནས་དེ་གི་ཆགས་སྟངས་ཆགས་ལུགས་ད་སའི་ཡུལ་བབ་སོ་སོའི་ས་གནས་དེ་ས་བཀྲ་ནང་ལ་གཟིགས་པ་ཡིན་ན། དེའི་ས་ཆ་ཆུང་ཆུང་ཅིག་བྱས་དེ་གི་ཕྱོགས་གཅིག་ལ་ས་མཚམས་ད་མཐའ་གཅིག་ལ་མེ་དི་ཐེ་རི་ནེན་གྱི་མཚོ་དེ་ཡོད་པ་དང་ཕྱོགས་གཅིག་ལ་ཨི་ཟི་རལ་བྱས་ཕྱོགས་གཅིག་ལ་ཨི་ཇིབ་ཀྱི་རྒྱལ་ཁབ་དེ་ཡོད་པའི་ཀྱི།

རྒྱལ་ཁབ་འདི་གཉིས་ད་ས་ཚིགས་འདི་གཉིས་བར་ལ་ཅིག་དམག་འཁྲུག་བྱུང་བའི་དང་ལྷག་པར་དུ་དམག་འཁྲུག་བྱུང་བའི་ཀྱི་རིམ་པ་འདིའི་ནང་ལོ་ལ་ཅིག་མི་མང་པོ་ཅིག་མི་སེར་ཅིག་རྐྱེན་འདས་སུ་ཕྱིན་པའི་ཀྱི་གནས་ཚུལ་བྱུང་ཡོད་རེད་ལྷག་པར་དུ་སྤྱི་ལོ་ཅིག་སྤྱི་ལོ་ཉིས་སྟོང་བཅོ་བརྒྱད་རེད་བཅུ་དགུ་རེད་དེ་ནས་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོ་ད་ན་ནིང་ལོ་རང་ལ་ཅིག་ད་ཡང Israel དང Gaza Palestinian ཀྱི་བར་ཀྱི་དཀའ་རྙོག་འདི་ཨལ་ཨག་ས། གི། གི་གནད་དོན་འདི་ད་ཚང་མས་ཀྱི་མཁྱེན་བསྡད་ཀྱི་རེད་དཀའ་རྙོག་ད། ད་ལྟ་ཉེ་ཆར་བྱུང་ཤོས་ད་བྱུང་བ་འདི་འདི་ཆགས་བསྡད་ཀྱི་ཡོད་དུས་ད་ད་ལྟ་སླར་ཡང་ད་ད་ལྟ་ད་ལོ་སྤྱི་ཟླ་བཅུ་པའི་ཚེས་བདུན་ནས་ཡང་ད་ལྟ་དཀའ་རྙོག་འདི་འགྲོ་བཞིན་པའི་ཀྱི་གནས་སྟངས་ཅིག་ཆགས་ཡོང་དུས། ད་མི་མང་པོ་ཅིག་ལ་དྲི་བ་མང་པོ་ཅིག་ཡོང་དུས་ངས་ཀྱི་ང་ཚོའི་ཀྱི་ད། ཅིག། རྒྱལ་ཁབ་ད་ལྟ Israel དང Palestine གི་དཀའ་རྙོག་འདི་ཅིག་སྐར་མ་ཉི་ཤུ་རྩ་ལྔ་ནང་ལོགས་ལ་དེ་འདྲའི་སྐར་མའི་ཞུ་བའི་སྐབས་སུ་ད་ཧ་ལམ།

དམག་འཁྲུག་འགོ་བཙུགས་པ་འདི་ག་འདྲས་ཅིག་ད་འདི་ཏག་ཏག་ཡིན་པ་ཅིག་ལ་ཁོ་ཚོས་ཀྱི་ད་འགྲེལ་བཤད་རྒྱག་གི་ཡོད་རེད་ཟེར། དྲི་བ་འདི་ད་ད་ལྟ་འདི་བྱུང་ནས་བདུན་ཕྲག་གསུམ་ཞིག་ཕྱིན་ཡོད་རེད་དེ། འཛམ་བུ་གླིང་གི་རྒྱལ་ཁབ་ཚོས་ཀྱི་འདིའི་ཐོག་ལ་ནི་ཅིག་གཟིགས་ཚུལ་རེད་བསམ་ཚུལ་རེད་ཅིག་ད་གདོང་ལེན་ག་འདྲས་བྱེད་ཀྱི་ཡོད་མེད་འདི་ད་དྲི་བ་ཁག་ཅིག་འདི་གལ་ཆེན་པོ་ཆགས་བསྡད་ཀྱི་འདུག་ད་ག་རེ་བྱུང་བ་འདི་སྤྱི་ཟླ་བཅུ་པའི་གི་ཚེས་བདུན་ཉིན་ག་ལ་ཅིག་ད་གསར་འགྱུར་བརྒྱུད་ལམ་མང་པོ་ཅིག་གི་ནང་ལོ་ལ་རྣམ་པ་ཚོས་གཟིགས་ཡས་བྱུང་ཡོད་རེད། ཅིག་ཐོག་མར་དེ་ག་ཟ། ད་ཕ་གི་ཧ་མཱས་གི་ངོས་ནས་ཅིག། མཚན་ལ་དེ་འདྲས་ད་མེ་ཤུགས་འཕུར་མདའ་དེ་འདྲས་བྱས། ཅིག་ཨིས་རལ་ནང་ལོ་ལ། ད་དྲག་སྤྱོད་གི་རིང་ལུགས། གི་འོག་ལ་མི་མང་པོ་ཅིག་རྐྱེན་འདས་སུ་བྱུང་བའི་གི་གནས་སྟངས་ཅིག་ཆགས་ཏེ་ཆགས་ཀྱི་འདུག་ད་ཡིན་ནའི་དྲི་བ་གཉིས་པ་འདི་ད་དེ་བྱུང་བ་རེད། ཨིས་ར་ཨེལ་གྱིས་ཡང་ཕར་ཡ་ལན་ཆེད་དུ་ཡང་ཕར་ཡ་དམག་འཁྲུག་རྒྱག་ཡ་འགོ་བཙུགས་པ་རེད་ཡིན་ནའི་སྐབས་དེ་དུས་གཞི་རྩའི་གི་རྒྱལ་ཁབ་གཉིས་བར་རུ་ལ་ལོ་མང་པོ་ནས་དམག་འཁྲུག་ཅིག་ཡོང་བསྡད་ཀྱི་ཡོད་དུས་ཨིས་ར་ཨེལ་གི་རྒྱལ་ཁབ་འདི་ཡིན་ན་རང་བཞིན་གྱིས་ད་འཛམ་བུ་གླིང་ནང་ལོགས་ལ་ད། ཅིག་འཕྲུལ་ཆས་དང་ལྷག་པར་དུ་སོ་སོའི་གི་ས་ཚིགས་ཀྱི་བདེ་སྲུང་དང་འབྲེལ་བྱས་ཅིག་ད། གསང་མྱུལ་བཀོལ་སྤྱོད་དང་འབྲེལ་ནས་ཅིག་ད། ལྟ་སྲུང་བྱེད་ཀྱི་ཡོ་ཆས་རེད། འཕྲུལ་ཆས་རིགས་འདི་ད་འཛམ་བུ་གླིང་ནང་ལོགས་ནས་ད་ཡག་ཤོས་ཡོད་མཁན་གྱི་ད་རྒྱལ་ཁབ་ཅིག་ལ་ངོས་འཛིན་བྱས་བསྡད་ཀྱི་ཡོད་རེད་དེ་ཡིན་ནའི་ད་རེས་ཨིསི་གྷ་ཛ་ད་ཧ་མཱ་སི་ཀྱི་འདི་འདྲའི་མེ་ཤུགས་འཕུར་མདའ་ཧོབ་ཐག་མེད་པ་བཏང་བ་འདི་ཚོ་ཨིསི་རལ་གྲ་སྒྲིག་མེད་པ་འདི་འདྲའི་ག་འདྲས་རེད་ད་འདི། དྲི་བ་གཅིག་ད་ལྟ་རྒྱལ་སྤྱིའི་ནང་ལོགས་ལ་འགྲོ་བསྡད་ཡག་གི་གནས་སྟངས་ཅིག་ཆགས་བསྡད་ཀྱི་འདུག་ཨ་ནི། འདིའི་ཕྱོགས་གཅིག་ནས་ཁ་ཅིག་གིས་ད་གསར་འགྱུར་བརྒྱུད་ལམ་རེད་གནད་དོན་དབྱེ་ཞིབ་པ་ཚོས་ཀྱིས་གསུང་ཡ་བྱས་པ་ཡིན་ན། ཅིག། ཉི་མ་བཅུ་ཙམ་གོང་ནས་ཨིས་ར་ཨེལ་གྱི་ད་གནད་ཡོད་མི་སྣ་རེད་འབྲེལ་ཡོད་མི་སྣ་དེ་ཚོ་ལ་ཅིག། གོ་བརྡ་བཏང་ཡོད་རེད་དེ་ཡིན་ནའི་ཁོ་ཚོས་ཀྱིས་དེའི་སྣང་མེད་བཟོ་ཅིག་བྱས་ཨ་ནི་ད་རེས་ད། ཅིག། འདིའི་རྐྱེན་པས་ཀྱི་མི་མང་པོ་ཅིག་ད་རྐྱེན་འདས་སུ་ཕྱིན་པའི་གི་གནས་སྟངས་ཅིག་གྱུར་ཡོད་པ་ཅིག་བཤད་བསྡད་ཀྱི་གནས་སྟངས་ཅིག་ཆགས་བསྡད་ཀྱི་འདུག། ལགས་རེད་ད་ད་དེ་ལ་ཡ་ད་འཛམ་བུ་གླིང་གི་དེ་ལ་ཡ་ལྟ་སྟངས་དེ་ག་རེ་རེད་ལྷག་པར་དུ་ད་གཙོ་བོ་དེ་ག་དུས་ན་རྒྱལ་ཁབ་གཉིས་ཀྱི་བར་དུ་ལ་ཡ་ད་འཁྲུག་རྩོད་བྱུང་ཡག་དང་མ་མཐུན་པའི་གི་ཆ་ཅིག་ཡོང་དུས་ཙམ་པ་འདི་སྐད་ཆ་དེ་ག་དུས་ན་དེ་དཀའ་ངལ་སེལ་ཡག་དེ་ལ་ཡག་ག་དུས་ན་གྲོས་མཐུན་ཅིག་ཡོང་ཡག་ཐབས་ཤེས་གནང་གི་ཡོད་རེད་ད་འདིའི་བར་དུ། པཱ་ལེ་སི་ཐན་དང་ཨ་ནི་ཨིས་ར་ཨེལ་གྱི་བར་དུ་ལ་ཡག་རྩོད་རྙོག་དེ་ལོ་རྒྱུས་རིང་པོ་ཞེ་པོ་ཅིག་རེད། ད་འདི་ཧ་མཱ་སི་གི་འཐབ་རྒོལ་བྱེད་སྟངས་དེ་དང་ཨིས་ར་ཨེལ་གྱི་སྔ་མོ་ཨ་ནི་ཅིག Palestine ཐོག་ལ་ཡ་དེ་ཅིག་མི་རིགས་ཚོ་སིམ་འཛུལ་བྱེད་བྱས་ས་ཆའི་བདག་དབང་དེ་གའི་དཀའ་རྙོག་བྱུང་ཡོང་དུས་ཙམ་པ་རྩོད་པ་རྩོད་དུས་ཙམ་པ་དེ་གའི་དེ་གྲོས་མཐུན་བྱེད་ཡ་དེ་མང་པོ་ཅིག་ནོར་ཝེ་རྒྱལ་ས་ཨོ་སི་ལོ་ནང་ལོགས་ལ་ཡ་ཁོང་ཚོ་གྲོས་མཐུན་རིམ་པ་མང་པོ་ཞེ་པོ་ཅིག་བྱས་ཡོད་རེད་ཨ་ནི་མཉམ་འབྲེལ་རྒྱལ་ཚོགས་ཀྱི་དེ་ཐོག་ལ་ཐེ་བྱུས་བྱས་ནས་གང་ལྟར་མཐའ་མ་དེ་ལ་ཡ་ཨ་ནི་རྒྱལ་ཁབ་གཅིག་གི་ངོ་བོའི་ཐོག་ནས་ད་ལྟ་ང་ཚོ་དེ་གནད་དོན་དབྱེ་ཞིབ་པ་ཚོས་ཀྱི་དེ་དབྱེ་ཞིབ་བྱས་ནས་ས་བཀྲ་དེ་འདྲ་བཏོན་འདུག་ག་ངས་དེ་འདྲ་ཅིག་རེད་བལྟས་པ་ཡིན་ཏེ་སྔ་མོ་དང་པོ་ཨ་ལེ་ཆིག་སྟོང་དགུ་བརྒྱ་དྲུག་ཅུ། ནང་དུ་མ་རེད་བཞི་བཅུ་ཞེ་དྲུག་གི་གོང་ལ་ཡ་ད་ལྟ་པེ་ལེ་སི་ཏན་གྱི་ཨིས་རལ་གྱི་ས་ཆ་མང་བ་དེ་པེ་ལེ་སི་ཏན་གྱི་ས་ཆ་རེད་འདུག་ད་དེ་རིམ་པས་རིམ་པས་ཨ་ནི་ཅིག་གནས་སྤོ་བྱེད་མཁན་ཡོང་བྱས་རིམ་པས་རིམ་པས་རིམ་པས་ཡོང་བྱས་ད་གང་ལྟར་མི་རིགས་མང་པོ་ཅིག་ཕ་གིར་ཆགས་ཨ་ནི་དེ་ད་འབྱུང་རྩ་གཙོ་བོ་དེ་ཆོས་ལུགས་ཀྱི་ཐོག་ནས་ལྟ་བ་མཐུན་མ་མཐུན་དང་ཨ་ནི་དེ་ནས་ད་ལྟ་ཇེ་རུ་སི་ལེམ་ཟེར་ས་ཆ་དེ་ཞེ་པོ་ཅིག་གནད་འགག་ཆེན་པོ་ཆགས་འགྲོ་གི་ཡོད་ཕ་གིར།

མི་རིགས་གཅིག་དང་མི་རིགས་ཀྱི་ལྟ་བ་རེད་མི་རིགས་གནས་ཚུལ་ས་ཁུལ་ས་ཁོངས་ཀྱི་རང་དབང་དང་དེ་འདྲས་སྒང་ལ་ཡག་ད་ཐུག་འཐབ་རྩོད་འདྲ་བོ་ཆགས་ནས། ད་ལྟ་བལྟས་པ་ཡིན་ན་ཨ་མི་རི་ཀ་དང་ད་མཐུན་ཕྱོགས་ཀྱི་རྒྱལ་ཁབ་མང་པོ་ཅིག་གིས་དམངས་གཙོའི་གི་ལྟ་བ་འཛིན་བསྡད་མཁན་གྱི་ཨི་ཟི་རལ་གྱི་ཕྱོགས་གཏོགས་ལ་ཡག་ཞེ་པོ་ཅིག་རྒྱབ་སྐྱོར་བྱེད་ཡག་གི་གནས་བབ་ཅིག་ཆགས་ཀྱི་ཡོད་དུས་དེ་ལ་ད་དམངས་གཙོ་དང་གཅིག་སྡུད་རིང་ལུགས་ཀྱི་ལྟ་བ་དེ་འདྲས་ཡང་ཀི་བཀའ་མོལ་དེ་འདྲ་མང་པོ་ཡོང་གི་ཡོད་རེད་ལགས། ཕྱོགས་གཅིག་ནས་བལྟས་ན་ཨི་ཟི་རེལ་དང་པ་ལི་སི་ཐན་གྱི་དམག་འཁྲུག་རེད་དེ་དེ་ཡང་མཉམ་དུ་དེའི་བར་དུ་དེ་ལ་ཡང། ད་ད་ལྟ་པ་ལི་སི་ཐན་ལ་ཡང་རྒྱབ་སྐྱོར་བྱེད་མཁན་ཧ་མ་སི་ལ་རྒྱབ་སྐྱོར་སུས་བྱེད་ཀྱི་ཡོད་རེད་ཟེར་དེ་དྲི་བ་ཞེ་པོ་ཅིག་ཤུགས་ཆེན་པོ་ཆགས་འགྲོ་གི་འདུག་ད་དེ་ལ་དཔེར་ན། ད་ལྟ་ཨི་རན་གྱིས་རྒྱབ་སྐྱོར་ག་ཚད་བྱེད་ཀྱི་ཡོད་རེད་རྒྱབ་སྐྱོར་བྱེད་ཀྱི་ཡོད་པས་ན་དངུལ་ག་ཚད་སྤྲད་ཀྱི་ཡོད་རེད། དངོས་ཤུགས་བརྒྱུད་གསུམ་ནས་རོགས་པ་ག་རེ་བྱེད་ཀྱི་ཡོད་རེད་ཟེར་དེ་ཚང་མ་ལ་དྲི་བ་ཡིན་དུས་གསུམ་པ་དེ། ཨི་རན་དང་ཨ་རི་གྱི་བར་དུ་དེ་ཡང་ཟུར་དེ། ག་ཟེར་རེད། ནམ་རྒྱུན་ནས་ལྟ་སྤྱོད་མི་མཐུན་པའི་ཀྱི་ལྟ་བ་ཤུགས་ཆེན་པོ་ཞིག་དང་འཁྲུག་པ་ཞིག་བརྒྱབ་བསྡད་ཀྱི་ཡོད་དུས་ཙམ་པ་ཡང་དེ་གྲང་དམག་བཟོ་འདྲ་བརྒྱབ་བསྡད་པའི་སྐབས་དེར་འདི་འདྲའི་ཅིག་ལ་ཡང་དེའི་བར་དུ་དེ། ཁོ་གཉིས་གཉིས་ཀྱི་མཐུན་ཕྱོགས་རྒྱལ་ཁབ་ཁག་གཉིས་ཀྱི་ཡང་དེ་འཁྲུག་རྩོད་བྱུང་དུས་ཙམ་པ་དེ་ལ་ཡང་ད་གང་ལྟར། མང་པོ་ཅིག་གི་གནད་དོན་དབྱེ་ཞིབ་པ་མང་པོ་ཅིག་གིས་ཞེད་སྣང་ག་རེ་བྱེད་ཀྱི་ཡོད་རེད་ཟེར་དུས་ཙམ་པ་དེ་རིམ་པས་རིམ་པས་རིམ་པས་འདིས་ཁ་ཕྱོགས་དེ་ག་བར་འགྲོ་གི་རེད་ཟེར་ཡང་དེ་ལ་ཡང་ཞེད་སྣང་ཞེ་པོ་ཅིག་བྱས་བསྡད་ཀྱི་ཡོད་རེད་ད། ཨོ་སི་ལོ་ནང་ལ་ཡང་བཞག་པའི་ཀྱི་ད་ལྟ་གྲོས་ཆོད་འདི་གའི་འདི་དང་གྲོས་མཐུན་འདི་གའི་འདི་རེད་ཀེམ་ཌེ་བིད་ཀྱི་ཞི་བདེ་གྱི་གྲོས་མཐུན་ཐེངས་ཁ་ཤས་བྱུང་པ་འདི་གའི་འདི་ད་ཁ་ཕྱོགས་ག་བར་འགྲོ་གི་རེད་ཟེར་ཡ་ད་འདི་རེད་ད་ད་ལྟ་དེ་ལ་ཡང་རྒྱལ་ཚོགས་ཀྱི་ཕྱི་ཐང་ཐེ་ཇུས་བྱེད་ཀྱི་ཡོད་རེད་ད་ད་གཅིག་ནས་རྒྱལ་ཚོགས་ཀྱི་ཐེ་ཇུས་བྱེད་སྟངས་འདི་ཐོག་ལ་ཡིན་ན་ཡང་དྲི་བ་མང་པོ་བཏང་ཡོང་གི་འདུག་དཔེར་ན་རྒྱལ་ཚོགས་ཀྱིས་ཚུལ་དང་མཐུན་པའི་གི་ཨ་ནི་ཐེ་ཇུས་བྱེད་ཀྱི་མི་འདུག་ཟེར་ཡ་ཅིག་ད་དཔེར་ན་ད་རེས་ཧ་མཱས་ཀྱིས་དེ་འདྲའི་བྱ་སྤྱོད་སྤེལ་ཡོད་དུས་ཙམ་པ་དེ་ལ་ཡ་ཨ་ནི་ཅིག་རྒྱལ་ཚོགས་ཀྱིས་ད་ཨི་ཟི་རེལ་ཐོག་ལ་ཡ་རྒྱབ་སྐྱོར་བྱེད་ཀྱི་མི་འདུག་ཟེར་གང་ལྟར་རྒྱལ་ཚོགས་ཀྱི་སྤྱི་ཁྱབ་དྲུང་ཆེས་དགོངས་པ་ཞུ་དགོས་འདུག་ཟེར་དེ་འདྲའི་གི་བཀའ་མོལ་མང་པོ་བྱུང་ཡོད་རེད་ཡང་ད་པེ་ལེ་སི་ཐན་གྱི་གཞུང་ཚབ་པ་ཚོས་ཀྱིས་ཡང་དེའི་བཀའ་མོལ་དེ་ལ་ཡ་རྒྱལ་ཚོགས་ཀྱིས་གནས་ཚུལ་འདི་གསུངས་པ་ཡིན་ན་ཡང་དེ་མ་འོངས་པ་གྱི་གནས་ཚུལ་གཅིག་པུ་མ་ཡིན་པར་འདས་པའི་ལོ་དྲུག་ཅུ་ལྷག་གི་ནང་ལོགས་ལ་ཨི་ཟི་རེལ་གྱིས་ཨ་ནི་པེ་ལེ་སི་ཐན་ཐོག་ལ་ཡ

ད་ཡང་དག་ན་ཤིན་ཚུལ་གཅིག་ཡེ་ཤུ་གི་ནི་རྒྱལ་ཁབ་དང་དམངས་གཙོ་ཟེར་ག་བྱེད་མ་གཏོགས་ད་གང་ལྟར་མང་པོ་ཅིག་གིས་འདི་ཡེ་ཤུ་གི་ཆོས་བརྒྱུད་འཛིན་པ་ཅིག་ལ་ཡང་ངོས་འཛིན་བྱས་ནས་ཡང་དེ་འདྲའི་ལྟ་སྤྱོད་འཛིན་པ་ཡིན་ན་དེ་ཆོས་དམག་གི་བཟོ་འདྲ་ཅིག་ཆགས་པས་ན་མ་འོངས་པ་ཁ་ཕྱོགས་དེ་ག་བར་འགྲོ་གི་རེད་ཟེར་དེ་དྲི་བ་ཆེན་པོ་ཞེ་པོ་ཅིག་ཆགས་བསྡད་ཀྱི་ཡོད་རེད་བསམ་གྱི་འདུག་ད་གཙོ་བོ་ད་ལྟ་དེ་ལ་ཡང་རྒྱལ་ཚོགས་ཀྱི་ཐེ་ཇུས་བྱས་པ་ཡིན་ན་ཡང་ཐེ་ཇུས་ག་འདྲ་ཞིག་བྱེད་དགོས་རེད་ཟེར་དེ་ཞེ་པོ་ཅིག་དྲི་བ་ཆེན་པོ་ཅིག་དང་ད་ལྷག་པར་དུ་རྒྱལ་ཚོགས་ཟེར་ན་ཨ་མི་རི་ཀའི་གིས་དེ་ལ་ཡང། ལྟ་བ་ག་འདྲ་འཛིན་གྱི་རེད་ཕྱི་ལོ་ཉིས་སྟོང་དྲུག་དང་ཉིས་སྟོང་བཅུ་བཞི་ལ་ཡ་ཟང་ངེ་ཟིང་ངེ་བྱུང་པའི་སྐབས་དེ་ལ་ཨི་ཟི་རེལ་གྱི་ཡང་དེ་ལས་ཀ་བྱེད་སྟངས་དེ་འདྲའི་ཐོག་ནས་ཡང་དྲི་བ་མང་པོ་བྱུང་ཡོད་རེད། ང་ཞིབ་དཔྱོད་ཞབས་སྐྱེས་ཀྱི་རྗེས་ལ་ད་གང་ལྟར་ལྟ་སྤྱོད་འཛིན་སྟངས་དེ་གས་ཚང་མ་ཐོག་ལ་ཡ་དཔྱད་པ་ཅིག་མ་བྱས་པ་ཡིན་ན་ལམ་སང་དེ་ཡ་ཅིག་ཕྱོགས་གཅིག་ལ་ཡ་ནི་རྒྱབ་སྐྱོར་བྱེད་ཆེད་ཐག་གཅོད་བྱས་པ་ཡིན་ན་མ་འགྲིག་ཡག་བཟོ་འདྲ་ཅིག་ད་ཞེ་པོ་ཅིག་གིས་རྙོག་དྲ་ཚ་པོ་ཞེ་པོ་ཅིག་ད་རེས་འདི་ས་འབྲེལ་ཡིན་པ་ཅིག་ལ་དེ་ས་ཆ་དེ་གཅིག་གིས་གཅིག་གིས་བཟུང་བྱས་ནི་ཐ་མ་ཐ་མ་དེ་ལ་ཡང་རྒྱལ་ཁབ་ཅིག་བརླག་མ་བརླག་གི་དེ་འདྲས་ཀྱི་གནས་བབ་ཅིག་ལ་ཡང་ཆགས་འགྲོ་གི་ཡོད་རེད་བསམ་གྱི་འདུག་ད་མ་འོངས་པར་གཙོ་བོ་གང་ལྟར་ཞི་བདེ་འདི་སྤྱི་དང་ནི་དཀྱིལ་ཤར་ཡུལ་གྲུ་དེ་ད་ལྟ་ཨི་རན་དང་ཨི་རག་དང་དེའི་གཡས་གཡོན་དེ་ལ་ཡང་ནི་གནད་དོན་གཙོ་བོ་ཞིག་རྙོག་དྲ་ཞིག་བྱེད་ཡོད་རེད་ད་ལྟ་སི་རི་ཡ་དང་དེའི་ནང་དུ་ཨ་མི་རི་ཀའི་གི་ད་ལྟ་ས་ཚིགས་དེ་འདྲས་ཡོད་རེད་དེ་བ་ལ་ཡིན་ནའི་ད་རྙོག་དྲ་འདི་ཡོང་ཡག་གི་གཞི་ཆགས་ཡོང་གི་ཡོད་དུས

གསར་འགོད་པ། ཅིག་བྱ་དགའ་མང་པོ་ཐོབ་མྱོང་མཁན་ད་ལྟ་དེའི་གནད་དོན་ཐོག་ལ་ཞིབ་ཕྲ་ལོ་མང་པོ་ཅིག་ལོ་བཅུ་ཕྲག་མང་པོ་ཅིག་དབྱེ་ཞིབ་དང་ཅིག་གསར་འགོད་བྱས་བསྡད་མཁན་གང་ཟག་ཆགས་ཀྱི་འདུག་ཁོ་རང་གིས་ད་ད་ལྟ་ཉེ་ཆར་རང་དེའི་དམག་འཁྲུག་དང་འབྲེལ་བའི་གི་ཅིག་ད་ཅིག་གནས་ཚུལ་ཅིག་སྤེལ་བའི་ནང་ལོགས་ལ་ད་རེ་འདིའི་དམག་འཁྲུག་དེ་བྱུང་ཡས་ཀྱི་ལ་ད་ཅིག་ནོར་འཁྲུལ་ཤོར་བ་གནད་དོན་བཞིའི་ཐོག་ལ་ཁོ་རང་གིས་གསུངས་བཞག་དང་པོ་དེ་ད་ད་ད། Israel གྱི་ཐོག་ནས Intelligence Failure ཞུས་ར་ད་ད་ལྟ་གོང་དུ་ཞུས་པ་ནང་བཞིན་རེད Israel དེ་འཛམ་བུ་གླིང་ནང་ལོགས་ལ་གཅིག་གསང་མྱུལ་བཀོལ་སྤྱོད་དང་འབྲེལ་ནས་གཅིག་འཕྲུལ་ཆས་ཀྱི་རིགས་ཧ་ད་འཛམ་བུ་གླིང་ནང་ལོགས་ནས་ཡག་ཤོས་གཅིག་ལ་ངོས་འཛིན་བྱེད་ཀྱི་ཡོད་དུས་ད་རེ་ད་འདི་ཁོ་ཚོ་གཅིག་ནུས་པ་ཐོན་པ་གཅིག་མ་ཡོང་ཡས་ཀྱི་རྒྱུ་མཚན་དེ་ག་རེད་འདིའི་ཐོག་ལ་ཁོ་ཚོས་གཅིག་བཤད་བཞག་གཉིས་པ་དེ་ད་ད་གཅིག་ད།

གདོང་ལེན་བྱེད་ཡ་ལ། དུས་ཚོད་མང་པོ་ཞེ་པོ་ཅིག་འགོར་བ་ཅིག་ངོས་འཛིན་བྱེད་ཐུབ་ཀྱི་འདུག་འདི་ག་ཅིག་ནས་འགོར་བ་རེད་ཟེར་དྲི་བ་གནད་འགག་འདི་བཞི་འདི་ལ་གལ་སྲིད་ད་ལན་རྒྱག་ཐུབ་པ་ཡིན་ན་ད་རེ་ཅིག་ཧ་མ་སི་དང། ཅིག་ད་གཙོ་བོ་ཨིས་ར་ཨེལ་བར་གྱི་རྩོད་རྙོག་འདི་ད་ལྟ་བདུན་ཕྲག་གསུམ་ཕྱིན་པ་རེད་དེ་འདི་གི་དུས་ཡུན་རིང་ལ་མི་མང་པོ་ཅིག་ད་རྐྱེན་འདས་སུ་ཕྱིན་པ་དང་ལྷག་པར་དུ་རྐྱེན་འདས་ཕྱིན་པའི་ནང་ལོགས་ལ་ཅིག་ད་བུད་མེད་དང་ཕྲུ་གུ།

ད་བཀོད་ཁྱབ་ཡོད་བསྡད་པའི་ཀྱི་ཨོ་ཐུ་མོན་གྱི་ད་ཨོ་ཐུ་མོན་སི་སྔ་མོ་སྔ་མོའི་ཀྱི་ད་གནའ་བོའི་ཀྱི་ས་ཚིགས་ཅིག་ཆགས་འགྲོ་གི་ཡོད་རེད་དེའི་མཐའ་མ་དེ་ལ་ཡ་ད་གང་ད་བཞི་བཅུ་ཞེ་བདུན་ལོ་ལ་ཡ་ནི་དབྱིན་ཇིའི་ཀྱི་འོག་ནས་ད་གང་ད་ཁ་ཁ་བཟོས་བྱས་ཨ་ནི་ད་ད་ཨིས་རལ་ལ་ཡ་དུམ་བུ་ཅིག་སྤྲད་ཡ་དང་ད་ག་ནང་བཞིན་པ་ལི་སི་ཐན་ལ་ཡ་ས་ཚིགས་ད།